གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་བཅུ་བཞི་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་ཐའེ་ཝན་མི་མང་གིས་རྒྱ་ནག་གི་དྲག་ཤུགས་གནོན་ཤུགས་ལ་ཁས་ལེན་མེད་པར། ཐའེ་ཝན་གྱི་དེ་སྔའི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ཐེངས་གསུམ་པར་རྒྱལ་ཁ་ཐོབ་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བདུན་རེའི་གསར་འགྱུར་ཕྱོགས་བསྡུས་དང། མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་བཅས། དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། ཐེ་ཝན་མི་མང་གིས་རྒྱ་ནག་གི་དྲག་ཤུགས་གནོན་ཤུགས་ལ་ཁས་ལེན་མེད་པར་ཐེ་ཝན་གྱི་དེ་སྔའི་གཞུང་འཛིན་ཐེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ཐེངས་གསུམ་པ་ལ་རྒྱལ་ཁ་ཐོབ་ཡོད་པ་དེ་ནི་དེ་སྔ་བྱུང་མྱོང་མེད་པ་ཞིག་ཡིན་པའི་གནས་ཚུལ་ཐོན། དེའང་ཁ་རྩང་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནས་རོའེ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་སྟེ་གཟའ་སྤེན་པའི་ཉིན་གྱི་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་ནང་ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིང། ཏེ་མཆོག་ལ་རྒྱལ་ཁ་ཐོབ་སྟེ་རྒྱ་ནག་གཞུང་གིས་ཁོང་ནི་ཉེན་ཚབས་ཆེ་བའི་ཁ་བྲལ་བ་ཡིན་པའི་ཆ་ནས་ཐེ་ཝན་དང་རྒྱ་ནག་གཉིས་དབར་དམག་འཁྲུག་ཡོང་ཉེན་ཡོད་པ་སོགས་ཀྱི་འཇིགས་སྐུལ་དང་གནོན་ཤུགས་སྤྲད་ཐབས་སྣ་ཚོགས་བྱས་ཡོད་ཀྱང། དེར་ཐེ་ཝན་མི་མང་གིས་ངོས་ལེན་མ་བྱས་པར་སྟོང་ལོག་བཏང་ཡོད་པ་དང། ཐེ་ཝན་གྱི་གསར་དུ་འདེམས་ཐོན་བྱུང་བའི་སྲིད་འཛིན་གསར་པ་ཁོང་གིས་རྒྱ་ནག་གི་དྲག་ཤུགས་ལ་ཁ་གཏད་གདོང་ལེན་བྱེད་པ་དང་མཉམ་དུ་རྒྱ་ནག་དང་ལྷན་དུ་ཞི་བདེའི་གྲོས་མོལ་བྱེད་རྒྱུ་ཁས་ལེན་གནང་གི་ཡོད་པའི་གནས་ཚུལ་སྤེལ་ཡོད། དེ་བཞིན་ཐའེ་ཝན་གྱི་སྲིད་འཛིན་གསར་པ་རུ་འདེམས་ཐོན་བྱུང་བ་ལའེ་མཆོག་གི་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་གྱི་རང་སྐྱོང་གི་ངོ་བོ་ཐ་དད་ཡིན་པ་ཞིག་ལ་ངོས་འཛིན་བྱེད་པ་ལས་ཐའེ་ཝན་དེ་རྒྱ་ནག་གི་ཆ་ཤས་ཡིན་པ་ཞིག་ལ་ངོས་ལེན་བྱེད་བཞིན་མེད་པ་རེད། ད་རེས་ལའེ་ལ་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་ནང་འོས་ཤོག་བརྒྱ་ཆ་བཞི་བཅུ་གི་ཐོག་ནས་རྒྱལ་ཁ་ཐོབ་ཡོད་པ་དེ་ནི་ལོ་བཞིའི་གོང་དུ་ད་ལྟའི་སྲིད་འཛིན་ལྕམ་ཚའེ་ཡིང་ཝེན་མཆོག་ལ་འོས་ཤོག་བརྒྱ་ཆ་ལྔ་བཅུ་ལྷག་གིས་རྒྱལ་ཁ་ཐོབ་པ་ལས་འོས་ཤོག་ཉུང་བ་ཡིན་པ་རེད་ད། དེ་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཊོ་ནི་སྦི་ལིང་ཀེན་མཆོག་གིས་ཨེག། སྤྱི་ཚོགས་དྲ་རྒྱའི་ཐོག་ནས་ལའེ་ཅིང་ཏི་ལ་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་པར་འཚམས་འདྲི་གནང་གདའ། ཐའེ་ཝན་མི་མང་གིས་རང་དབང་དང་དྲང་བདེན་ངང་འོས་བསྡུའི་ནང་མཉམ་ཞུགས་མཛད་དེ་ཁོ་ཚོའི་དམངས་གཙོའི་ལམ་ལུགས་ཀྱི་ནུས་པ་གསལ་སྟོན་མཛད་པར་འཚམས་འདྲི་ཞུ་གི་ཡོད་ཅེས་བཀོད་གདའ། ཐེ་ཝན་འོས་བསྡུ་གྲུབ་འབྲས་ལ་ཨ་རི་ཙམ་མ་ཟད་ཉི་ཧོང་དང་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོགས་གཙོ་སྐུ་ཞབས་ཇོ་སིབ་བྷོ་རལ་མཆོག་གི་མགྲིན་ཚབ་པས་སྤྱི་བསྒྲགས་ཞིག་སྤེལ་བའི་ནང་འོས་འདེམས་བྱུང་བའི་སྲིད་འཛིན་སྐུ་ཞབས་ལའེ་ཆིང་ཏི་ལ་དགའ་བསུ་ཞུས་པ་དང། དམངས་གཙོའི་ལམ་སྲོལ་ལག་བསྟར་མཛད་མཁན་གྱི་འོས་བསྡུའི་ནང་ཞུགས་མཁན་གྱི་ཐེ་ཝན་མང་ཚོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད་ཅེས་གསུངས་པ་དང་ཆབས་ཅིག་སྤྱི་བསྒྲགས་དེ་ནང་ཐེ་ཝན་མཚོ་འགག་ཁུལ་གྱི་གནས་སྟངས་ཛ་དྲག་འགྲོ་བཞིན་པའི་ཐོག་ལ་བློ་འཚབ་མུ་མཐུད་ཡོད་པ་དང་ཕྱོགས་གཉིས་ཀྱིས་མངའ་ཁུལ་དེའི་ནང་གི་གནས་བབ་འགྱུར་ལྡོག་གཏོང་ཐབས་ཀྱི་བྱ་སྤྱོད་གང་རུང་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་དང། དམིགས་བསལ་དེ་ཁུལ་གྱི་མངའ་ཁུལ་དང་རྒྱལ་སྤྱིའི་བདེ་འཇགས་དང་དཔལ་ཡོན་གྱི་ཆེད་དུ་ཐེ་ཝན་མཚོ་འགག་ཕན་ཚུན་ཞི་བདེ་དང་བརྟན་ལྷིང་ཡོད་རྒྱུ་ནི་གལ་ཆེར་འཛིན་བཞིན་ཡོད་པ་གསུངས་ཡོད་པ་བཅས། དམངས་གཙོ་ལ་རྒྱབ་སྐྱོར་བྱེད་མཁན་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པས་ཐེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཅིང་ཀྲི་ལ་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུས་གདའ། ཡིན་ནའང་ད་རེས་གཟའ་སྤེན་པའི་ཉིན་གྱི་འོས་བསྡུའི་ནང་ཐེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་ཐེ་ཝན་གྱི་སྲིད་འཛིན་གྱི་འོས་མི་ལའེ་ཅིང་ཀྲི་མཆོག་ལ་རྒྱལ་ཁ་ཐོབ་པའི་རྗེས་སུ་རྒྱ་ནག་གཞུང་གི་ཐེ་ཝན་ལས་དོན་ལྷན་ཁང་གི་མགྲིན་ཚབ་པ་ཅན་བིན་ཧྭ་ཟེར་བས་སྤྱི་བསྒྲགས་ཞིག་སྤེལ་བའི་ནང་ང་ཚོས། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་སྤྱི་མོས་ཀྱིས་གཏན་འབེབས་མཛད་པའི་རྒྱ་ནག་གཅིག་གི་ལངས་ཕྱོགས་ལ་རྩ་འཛིན་བྱས་ཏེ་ཐའེ་ཝན་གྱི་རང་བཙན་དང་ཁ་བྲལ་གྱི་ལས་འགུལ་རིགས་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་འགྲེལ་བརྗོད་སྤེལ་གདའ། ཡང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐའེ་ཝན་གྱི་གསར་དུ་འདེམས་ཐོན་བྱུང་བའི་སྲིད་འཛིན་གསར་པ་ལ་བོད་མིའི་སྒྲིག་འཛུགས་ཀྱི་ཚབ་ཞུས་ཏེ་སྤྲོ་སེམས་འཁོལ་བའི་ངང་ནས་འཚམས་འདྲི་ཞུ་བཞིན་ཡོད་པ་གསུངས་གདའ། ཡང་སྲིད་སྐྱོང་མཆོག་གིས་འཚམས་འདྲི་དེ་ནང་དམངས་གཙོའི་ཐོག་འགྲོ་བཞིན་པའི་ཐའེ་ཝན་མི་མང་གིས་སྙིང་སྟོབས་ཆེན་པོའི་ཐོག་ནས་མིག་དཔེ་འོས་པའི་རང་ཐག་རང་གཅོད་ཀྱི་ཁེ་དབང་ལོངས་སུ་སྤྱོད་བཞིན་པ་དེ་ལ་ང་ཚོ་བཙན་བྱོལ་བོད་མི་ཚོས་ཡིད་སྨོན་ཞུ་བཞིན་ཡོད་པ་དང་ད་ཡོད་ཀྱི་ང་ཚོའི་ཕྱོགས་གཉིས་ཀྱི་མི་མང་བར་གྱི་འབྲེལ་བ་དེ་དམ་ཟབ་ཏུ་གཏོང་འདུན་ཡོད་པ་འཁོད་གདའ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་གིས་བོད་ནང་རྒྱ་ནག་གི་དྲག་གནོན་སྔར་བཞིན་མུ་མཐུད་བྱེད་བཞིན་ཡོད་པ་དེ་ལྟར་ཡང་བོད་ནང་དྲག་གནོན་བྱས་དང་བྱེད་བཞིན་པ་ལྟར་ཡུ་གུར་སོགས་ཀྱི་ནང་བྱེད་བཞིན་པའི་ཐོག་ལ་རྒྱལ་སྤྱིའི་ཐུགས་སྣང་ཆེ་བ་གནང་དགོས་ཡོད་པའི་སྐོར་གསུངས་གདའ། དེའང་ཐའེ་པེ་ནས་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་ཐའེ་ཝན་ནང་ཕྱི་ཚེས་བཅུ་གསུམ་ཉིན་ཕེབས་གནང་ཡོད་པ་རེད་གདའ། ཁོང་ནི་བཙན་བྱོལ་དུ་ཡོད་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྐབས་གཉིས་རིང་གནང་མྱོང་ཡོད་པ་དང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དབུ་ཁྲིད་ལམ་སྟོན་འོག་ཞབས་ཞུ་གནང་མྱོང་ཡོད་པ་དང་ཁོང་ཐེ་ཝན་དུ་མ་འབྱོར་གོང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་མཇལ་ཁ་ཞུས་ཡོད་པ་རེད་ཅེས་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་གདའ། ཡང་སྲིད་ཟུར་མཆོག་གིས་སྤྱི་ལོ་ཉིས་སྟོང་བརྒྱད་ལོ་ལ་པེ་ཅིང་དུ་རྒྱལ་སྤྱིའི་ཨོ་ལིམ་པིག་ཚོགས་སྐབས་བོད་ནང་ཞི་རྒོལ་ཆེན་མོ་བྱུང་ཡོད་པ་དང་དེ་བཞིན་བོད་ནང་བོད་མི་ཕོན་ཆེ་རྒྱ་ནག་གཞུང་གི་བོད་ལ་འཛིན་པའི་སྲིད་ཇུས་ལ་ངོ་རྒོལ་མཚོན་ཆེད་རང་ལུས་མེར་སྲེག་བཏང་ཡོད་པ་སོགས་གསུངས་གདའ། རྒྱ་ནག་གི་ཤིང་ཅང་ནང་ཡུ་གུར་གྲངས་ཉུང་མི་རིགས་ལ་དྲག་གནོན་བྱས་པའི་གནས་ཚུལ་དང་ཧོང་ཀོང་གི་གནད་དོན་དུ་རྒྱལ་སྤྱིའི་ངོས་ནས་དོ་སྣང་ཆེན་པོ་བྱས་ཡོད་པ་རེད་ལ་གསར་ཤོག་ཁག་ནང་གནས་ཚུལ་ཡང་མང་བ་ཐོན་ཡོད་པ་རེད་བོད་ནང་གི་གནད་དོན་ཛ་དྲག་པོ་ཡོད་པ་དང་རྒྱ་ནག་གི་མངའ་འོག་ཏུ་ཡོད་པའི་གྲངས་ཉུང་མི་རིགས་ཡུ་གུར་བ་དང་སོག་པོ་སོགས་ལ་འཕྲད་བཞིན་པའི་དཀའ་སྡུག་བོད་ནང་དུ་བོད་མི་ལ་ཡང་གཅིག་མཚུངས་དཀའ་ངལ་འཕྲད་བཞིན་ཡོད་པ་རེད་ཅེས་གསུངས་གདའ། རོའི་ཊར་གསར་ལས་ཁང་གིས་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ལ་འདིའི་ཐད་འགྲེལ་བརྗོད་ཡོང་བའི་འབོད་སྐུལ་ཞུས་ཀྱང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་འཕྲལ་དུ་ལན་འདེབས་གང་ཡང་བྱས་མེད་པའི་གནས་ཚུལ་ཐོན།
དེ་ནས་བདུན་རེའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་ཨ་སྒྲོལ་ལགས་ཀྱིས་སྙན་སྒྲོན་ཞུས་པ་གསན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་རྒྱ་ནག་གཞུང་གིས་ལྷ་ས་ཁུལ་གྱི་སློབ་གྲྭ་ཁག་གི་ནང་ལ་བོད་ཡིག་གི་སློབ་ཚན་ཇེ་ཉུང་དུ་གཏོང་བཞིན་ཡོད་པ། ལྷ་ས་གི་ནང་ལ་གནས་སྡོད་བྱེད་མི་བོད་མི་ཞིག་གིས་འདི་ག་ཡི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། གནས་ཚུལ་དེ་དང་འབྲེལ་ནས་རྒྱ་ནག་གཞུང་གི་དམིགས་ཡུལ་གཙོ་བོ་ཞིག་ནི་བོད་ཀྱི་སྐད་ཡིག་དང་བོད་བརྒྱུད་ནང་བསྟན་རྩ་མེད་བཟོ་རྒྱུ་ཡི་ཆེད་དུ་ཡིན་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་གསུངས་ཡོད་པ་རེད། ཁོ་ཚོ་གི་དམིགས་ཡུལ་དེ་ཕུགས་རྒྱང་རིང་པོ་དང་ལོ་ཉི་ཤུ་སུམ་ཅུ་རྗེས་སུ་བོད་པའི་སྤྱི་ཚོགས་ནང་ལ་ལོ་ཉི་ཤུ་སུམ་ཅུ་ཟིན་དེའང་མི་གཅིག་ཡིན་ན་ནམ་རྒྱུན་འཚོ་བ་སྐྱེལ་སྟངས་དང་ལས་ཀ་བྱེད་ཡག་དང་ག་རེ་སྤོ་ནས་རྒྱ་ཡིག་རེད་མ་གཏོགས་དེ་མིན་ཐོར་བེད་སྤྱོད་མེད་ད་ཁྱོད་མི་རིགས་ཞེན་ཁོག་ཡོད་པ་ཡིན་ན་ཁྱོད་བོད་ཡིག་ཤེས་ཀྱི་མེད་བོད་སྐད་རྒྱག་ཐུབ་ཀྱི་མེད་རྒྱ་ཡིག་སྦྱང་ག་ལ་འགྲོ་དགོས་ཡག་བྱས་པ་ཡིན་ཙང་ཞེན་ཁོག་སྟོང་པ་འདྲ་བོ་ཆགས་བསྡད་ཡོད་རེད་ཨོ་ད་དེ་འདྲ་གི་དམིགས་ཡུལ་དེ་ཧ་ཅང་གསལ་བོ་གང་ནས་བཟུང་བསྡད་ཡོད་རེད། ཡང་རྒྱ་ནག་གི་ནང་ལ་དཔལ་འབྱོར་ཉམས་རྒུད་ཤུགས་ཆེ་སོང་བའི་གི་ཤུགས་རྐྱེན་དེ་བཞིན་ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་ལོ་མཇུག་ནས་བཟུང་བོད་ནང་ལ་ཐེབས་ཡོད་པ་རེད། སྤྱིར་ལྷ་ས་གྲོང་ཁྱེར་གྱི་མི་མང་ཆེ་བ་ཡི་འཚོ་བའི་གནས་སྟངས་ནི་ཚོང་ལས་དང་ལས་གཉེར་གཞན་ལ་བརྟེན་དགོས་ཀྱི་ཡོད་པས་ད་ལྟ་བཟོ་ཚོང་ཁང་དང་ཁེ་གཉེར་ཚོང་ལས་ཁང་ཁག་ཏུ་ལས་ཀ་མི་རག་པ་དང་ལྷག་པར་དུ་ཚོང་ལས་ཙག་ཙིག་གཉེར་མི་ཚོ་དང་ཡང་ན་ཟ་ཁང་དང་ཇ་ཁང་གཉེར་མི་ཚོར་ཡོང་སྒོ་མེད་པའི་དབང་གིས་སྒོ་རྒྱག་དགོས་པའི་གི་གནས་སྟངས་བྱུང་བཞིན་ཡོད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཡང་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཨེ་ཤི་ཡཱ་ཡི་རྒྱལ་ཁབ་ཀམ་བོ་ཌི་ཡ་གི་ནང་ལ་གོ་ལ་ཡི་མཛངས་མ་ཡི་འགྲན་བསྡུར་གྱི་ནང་ལ་མཉམ་ཞུགས་གནང་བའི་གི་སྐབས་སུ་ཁོང་གིས་རང་ཉིད་ངོ་སྤྲོད་གནང་བའི་གི་མཐའ་མར་བོད་རྒྱལ་ལོ་ཞེས་པའི་འབོད་སྒྲ་ཤུགས་ཆེར་སྒྲོག་ཡོད་པ་ལ་རྒྱ་ནག་གཞུང་གིས་ཀམ་བོ་ཌི་ཡ་གཞུང་ལ་གནོན་ཤུགས་སྤྲོད་པའི་གི་རྐྱེན་གྱིས་ཁོང་མོ་མཛངས་མ་ཡི་འགྲན་བསྡུར་དེ་ནས་ཕྱིར་འཐེན་གནང་དགོས་བྱུང་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་འདི་ལོ་བོད་རང་སྐྱོང་ལྗོངས་ཞེས་པའི་གི་ནང་ལ་ཨ་སྒོར་ཐེར་འབུམ་བཅུ་གཅིག་དང་གྲངས་ཆུང་གསུམ་གནས་པའི་གི་མ་དངུལ་བཏང་ནས་བེད་སྤྱོད་གཉིས་ལྡན་གྱི་རྨང་གཞི་ཡི་འཛུགས་སྐྲུན་ཡར་རྒྱས་གཏོང་རྒྱུ་ཡིན་ལུགས་གསལ་བསྒྲགས་སྤེལ་ཡོད་པ་རེད། དེ་དང་འབྲེལ་ནས་ཊི་བེ་ཊན་རི་ཝིའུ་ཞེས་པའི་བོད་གནས་བསྐྱར་ཞིབ་ནས། རྒྱ་ནག་གཞུང་གིས་བོད་ནང་རྨང་གཞི་ཡི་འཛུགས་སྐྲུན་ཡར་རྒྱས་ཀྱི་ལས་གཞི་སྐུལ་སྤེལ་གཏོང་བཞིན་ཡོད་པ་དེ་ནི་བདེ་སྲུང་གི་འཐབ་ཇུས་དང་ས་གནས་མི་དམངས་ཀྱི་རྒྱབ་སྐྱོར་འཐོབ་རྒྱུ་ཡི་ཆེད་དུ་ཡིན་སྐོར་བཀོད་ཡོད་པ་རེད། ཡང་ལྷོ་ཨ་མི་རི་ཀ་ཡི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་སེ་ར་བྱེས་དགོན་པའི་དགེ་བཤེས་དགེ་འདུན་གྲགས་པ་ལགས་ལྷན་དུ་ནང་ཆོས་ཞིབ་འཇུག་བསྟི་གནས་ཁང་གིས་གོ་སྒྲིག་བྱས་པའི་གི་ཆུ་ཚོད་བརྒྱ་དང་བརྒྱད་ཀྱི་ཞི་བདེ་ཞེས་པའི་གི་ཆོས་ཚོགས་ཀྱི་ལས་འགུལ་གྱི་སྐུ་མགྲོན་གཙོ་བོར་ཕེབས་བཞུགས་གནང་ཡོད་པ་རེད། ལས་འགུལ་དེ་ཡི་དམིགས་ཡུལ་གཙོ་བོ་ནི་བསམ་བློ་ཡར་རྒྱས་དང་སྤྱི་ཚོགས་དང་ཁོར་ཡུག་བདེ་དོན་སྐོར་བསམ་ཤེས་བྱ་རྒྱུར་སེམས་ཤུགས་སྤེལ་ཆེད་ཡིན་པ་ལྟར་སྤྱི་ཚོགས་དང་རིག་གཞུང་གཞི་ནས་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དང། སྨོན་ལམ་གསུང་འདོན་དང་ནང་ཆོས་ངོ་སྤྲོད། ཚོགས་པ་ཕན་ཚུན་མཉམ་ལས་བྱེད་ཕྱོགས་སྐོར་གྲོས་མོལ་སོགས་ཀྱི་ཐད་ལ་ལས་གཞི་སྤེལ་ཡོད་པ་རེད་འདུག་ཡང་བོད་རང་སྐྱོང་ལྗོངས་ཟེར་བའི་གི་ཆོས་ལུགས་ལས་རིགས་ཀྱི་འཐུས་མི་ཡི་བཞུགས་མོལ་ཚོགས་འདུ་ཞིག་གི་ཐོག་ལ་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པ་ཡི་དྲུང་ཆེ་ཝང་ཅུན་ཀྲེང་གིས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་སྐུལ་འདེད་གཏོང་དགོས་པའི་གི་ནན་བཤད་བྱས་ཡོད་པ་རེད། དེ་ཡང་རྒྱ་ནག་གཞུང་གིས་ལོ་ལྟར་བཞིན་བོད་རང་སྐྱོང་ལྗོངས་ཀྱི་ནང་ལ་ལོ་རེ་ཡི་ལས་དོན་ལག་བསྟར་ཟེར་བའི་གི་ཚོགས་འདུ་འཚོགས་ཀྱི་ཡོད་ན་ཡང་ལོ་ལྟར་བཞིན་བརྟན་བརླིང་ལ་གཙོ་དོན་དང་ཁ་ཕྲལ་ལ་ངོ་རྒོལ་བྱས་ཏེ་རྒྱ་ནག་གཞུང་གི་འགོ་ཁྲིད་ཞི་ཅིན་ཕིང་གི་རྗེས་སུ་འཇུག་དགོས་པ་བཤད་བཞིན་ཡོད་པ་རེད། ཡང་འདས་པའི་ལོ་བཅུ་ཕྲག་མང་པོ་ཡི་རིང་རྒྱ་ནག་གཞུང་གི་འབྲེལ་ཡོད་དཔོན་རིགས་ཚོ་དང་ལས་བྱེད་པ་དེ་བཞིན་གུང་ཁྲན་ས་ནང་ཁག་གིས་དབྱིན་ཡིག་གི་ཐོག་ལ་བོད་ལ་ཐི་པད་ཞེས་འབོད་ཀྱི་ཡོད་རུང་ཉེ་བའི་དུས་སུ་རྒྱ་ནག་གི་ཕྱི་སྲིད་ལས་ཁུངས་དང་རྒྱ་ནག་ལ་ཞེན་ཁོག་ཆེ་བའི་དུས་བསྟུན་ནས་ཐི་པད་ཞེས་པའི་ཐ་སྙད་ཀྱི་ཚབ་ལ་ཤིས་ཙང་ཞེས་འབོད་པ་ནས་བཟུང་གི་ཟླ་བ་འགའ་ཤས་ཀྱི་ནང་ཐ་སྙད་དེ་བེད་སྤྱོད་བྱེད་མཁན་ཇེ་མང་དུ་གཏོང་བཞིན་ཡོད་པ་དེ་ལ་ཆབ་སྲིད་ཀྱི་དམིགས་ཡུལ་ངེས་ཅན་ཞིག་ཡོད་པ་གནད་དོན་དབྱེ་ཞིབ་པ་འགས་བརྗོད་ཡོད་པ་རེད། ཡང་ཕྱི་ཚེས་བཅུ་གཅིག་གི་ཉིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང CECC གིས་ཨ་རིའི་བའི་ཏིན་སྲིད་གཞུང་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ཁག་ལ་ལྟ་ཇི་ཙམ་བྱེད་མིན་གྱི་ཐད་ལ་རིང་མིན་དུས་བཀག་གི་དཔྱད་ཞིབ་ཚོགས་པའི་གི་སྐབས་སུ་བོད་ཚུད་པའི་གི་རྒྱ་ནག་ནང་གི་ཆབ་སྲིད་བཙོན་པ་ཡི།

ཡོ་རོབ་སྤྱི་མཐུན་རྒྱལ་ཁབ་འགྲོ་བ་མིའི་ཐོབ་ཐང་ཚན་པས་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ལོ་འཁོར་ཕྱོགས་བསྡོམས་གནང་བའི་ནང་རྒྱ་ནག་གི་བཙན་འོག་ཏུ་གནས་པའི་བོད་ནང་འདས་པའི་ལོ་ངོ་དྲུག་ཅུ་རེ་གྲངས་ལྷག་འགྲོ་བཞིན་ཡོད་པ་དེའི་ནང་དུ་ད་དུང་ཡང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་མངོན་གསལ་དོད་པོ་དང་མངོན་སུམ་གྱི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་ཡོད་པ་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་སྡུག་པོ་བྱུང་ཡོད་པའི་སྐོར་གསལ་སྟོན་གནང་གདའ། ཨ་རིའི Freedom House ཟེར་བའི་རང་དབང་ཅན་གྱི་ཚོགས་པས་བོད་ནི་འཛམ་གླིང་དེའི་ནང་ནས་རང་དབང་སྐྱོ་ཤོས་ཀྱི་ས་ཁུལ་ཞིག་ཡིན་པའི་གནས་སྟངས་ལོ་གསུམ་མུ་མཐུད་རིམ་པ་སྐྱོ་ཤོས་སུ་བཏོན་ཡོད་པ་ལུང་འདྲེན་གནང་གདའ། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་སྡེ་ཚན་ཁོངས་ནས་མཉམ་འབྲེལ་རྒྱལ་ཚོགས་དང། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་འགྲོ་བ་མིའི་ཐོབ་ཐང་ཚན་པས་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ལོ་འཁོར་ཕྱོགས་བསྡོམས་གནང་བའི་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཡང་རྒྱ་ནག་གིས་མུ་མཐུད་ནས་འཛམ་གླིང་ནང་ནས་དྲ་རྒྱའི་རང་དབང་ཐོག་ལ་རྡུང་རྡེག་གཏོང་མི་གི་རྒྱལ་ཁབ་སྡུག་ཤོས་དང། རྒྱ་ནག་གཞུང་གིས་མང་ཚོགས་ཀྱི་སྨྲ་བརྗོད་རང་དབང་ཐོག་ལ་དྲག་གནོན་གྱི་སྲིད་ཇུས་མུ་མཐུད་ལག་བསྟར་བྱས་ཏེ་རྒྱ་ནག་གི་མི་མང་རྣམས་ལ་སྤྱི་ཚོགས་དྲ་ལམ་གྱི་ཐོག་ནས་གནས་ཚུལ་ཤེས་རྟོགས་ཐུབ་ཐབས་མེད་པའི་བཀག་སྡོམ་བྱས་པ་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་མཁན་གྱི་ཐོག་ལ་དྲག་གནོན་དང་དུས་ཡུན་རིང་པོ་བཙོན་འཇུག་བྱས་པའི་རྩུབ་སྤྱོད་རྣམས་གསལ་སྟོན་གནང་གདའ། ད་རུང་སྙན་ཐོའི་ནང་བོད་ནང་དུ་བོད་ཕྲུག་ས་ཡ་གཅིག་ཙམ་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭའི་ནང་བཅུག་པ་དང་བོད་ནང་གི་བོད་པའི་སློབ་གྲྭ་ཁག་འཆར་གཞི་ལྡན་པའི་སྒོ་ནས་སྒོ་རྒྱབ་ཏུ་བཅུག་པའི་རྩུབ་སྤྱོད་དེ་དག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་ཇུས་མུ་མཐུད་ནས་ལག་བསྟར་རྒྱུན་འཁྱོངས་བྱེད་བཞིན་ཡོད་པ་དང། ཡིན་ནའང་རྒྱ་ནག་གཞུང་གིས་བོད་ནང་གི་གཏན་འཇགས་སློབ་གྲྭ་དེ་ནི་བོད་ཀྱི་ས་ཁུལ་ཡོངས་ཀྱི་བོད་ཕྲུག་རྣམས་ལ་ཤེས་ཡོན་གྱི་གོ་སྐབས་སྤྲོད་རྒྱུའི་ཆེད་དུ་དམིགས་པ་ཞིག་ཡིན་པར་འགྲེལ་བརྗོད་བྱེད་བཞིན་ཡོད་ཀྱང་བོད་ཕྲུག་རྣམས་ལ་སོ་སོའི་རིག་གཞུང་དང་ཆོས་ལུགས་སྐད་ཡིག་སློབ་སྦྱོང་གི་གོ་སྐབས་མེད་པའི་སྐོར་དང། རྒྱ་ནག་གཞུང་གིས་བོད་མི་ཚོ་ལ་རྒྱུ་མཚན་སྣ་ཚོགས་བཤད་དེ་ན་ནིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཁོ་ན་ལ་ས་གནས་ཀྱི་བོད་མི་སྟོང་ཕྲག་སུམ་ཅུ་སོ་བཞི་ལྷག་རྒྱ་ནག་གཞུང་གིས་འཛུགས་སྐྲུན་བྱས་པའི་ཁང་པ་ལ་གནས་སྤོ་བཏང་བཅུག་པའི་སྐོར་སོགས་གསལ་སྟོན་གནང་གདའ། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་མཐུད་བློན་ཆེན་ལིའུ་ཅིན་ཆའོ་ཐུག་འཕྲད་གནང་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་བློ་འཚབ་ཡོད་པ་གསུངས་གདའ། དེ་བཞིན་ཨ་མི་རི་ཀའི་ཡུལ་མི་ཞིག་ཁྲིམས་འགལ་གྱིས་འཛིན་བཟུང་བཀག་ཉར་བྱས་པ་དེའི་གནད་དོན་དེ་ཐག་གཅོད་གནང་དགོས་པའི་ནན་སྐུལ་གནང་ཡོད་ལུགས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་སྤྱི་བསྒྲགས་སྤེལ་བའི་ནང་གསུངས་གདའ། ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་དང་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་མཐུད་བློན་ཆེན་རྣམ་གཉིས་མཇལ་འཕྲད་གྲོས་མོལ་གྱི་སྐབས་སུ་ཡུལ་གཉིས་ཀྱི་འབྲེལ་བའི་གནད་དོན་དང་མངའ་ཁུལ་དང་རྒྱལ་སྤྱིའི་གནད་དོན། དེ་བཞིན་ཡུལ་གཉིས་ཀྱི་བར་མི་མཐུན་པའི་གནད་དོན་ཁག་སེལ་ཐབས་དང་ཕན་ནུས་ལྡན་པའི་མཉམ་ལས་གནང་ཕྱོགས་སོགས་ཀྱི་ཐད་ལ་གྲོས་མོལ་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་སྤྱི་ཟླ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་བར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་སྩལ་བའི་ཚན་པ་བཅུ་བའི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་གསན་རོགས། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་ལ། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བླ་མ་མཆོད་པའི་བཀའ་ཁྲིད་སྩལ་འདུག་པའི་ཚན་པ་བཅུ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། རེས་གཟའ་ལྷག་པའི་ལེ་ཚན་གྱི་ནང་དུ་ཟུར་ཙམ་གསུངས་ཟིན་པ་ལྟར་རྗེ་བཙུན་འཇམ་པའི་དབྱངས་ཀྱིས་ལྷ་དང་མི་ཡི་འཁོར་ལས་སྣང་དག་པ་ཆེས་ཉུང་དེ་ལ་བསྟན་པའི་བླ་མའི་རྣལ་འབྱོར་མ་ནོར་བ་དང། བྱིན་རླབས་ཀྱི་ཚན་ཁ་ཅན་ནི་དེ་འདྲ། ཞལ་གདམས་ཀྱི་ཚུལ་དུ་གསུངས་པར་ཆ་བཞག་ན་ཡང། གཅིག་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་མཛད་པའི། མདོ་སྔགས་གཉིས་ཀྱིས་བསྡུས་པའི་བསྟན་བཅོས་ཇི་སྙེད་ཅིག་མཛད་པ་སྤྱི་ཡི་དགོངས་དོན་དང་འགལ་བ་མེད་པ་དང། གཉིས་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་སྐུ་གསུང་ཐུགས་གསུམ་གྱི་ཤུགས་ཡོད་ཚད་བཀོལ་ཏེ། ཕྱི་རབས་གདུལ་བྱ་ལ་སྐྱེས་སུ་བསྐུར་གནང་མཛད་པའི་བསྟན་བཅོས་གླེགས་བམ་བཅོ་བརྒྱད་བཞུགས་པ་དེ་དག་ཨང་རིམ་གཉིས་པ་ལྟ་བུར་བཀོད་ནས་གལ་སྲིད་སྙན་བརྒྱུད་སྤྲུལ་པའི་གླེགས་བམ་ལ་མཇལ་ཐུབ་པ་ཡིན་ན། དེ་ཀ་རང་གིས་རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་མངོན་དུ་བྱ་ནུས་པ་ལྟ་བུར་འགྲམ་ཆུ་ལྡང་བའི་ལོག་རྟོག་སྐྱེ་སྲིད་པ་དང། གསུམ་ནས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བཀའ་རྩོམ་གྱི་ངོས་ནས་བཤད་ན། ལྟ་བའི་སྐོར་ལ། དབུ་མ་རྩ་བ་ཤེས་རབ་ཀྱི་ཊཱིཀ་ཆེན་རིགས་པའི་རྒྱ་མཚོ་དང། དབུ་མ་ལ་འཇུག་པའི་རྣམ་བཤད་དགོངས་པ་རབ་གསལ། ལམ་རིམ་ཆེ་ཆུང་གཉིས་སུ་བཞུགས་པའི་ལྷག་མཐོང་ཆེ་ཆུང་གཉིས་དང། དབུ་སེམས་ཀྱི་ལྟ་བའི་དབྱེ་བསལ་ཞིབ་ཕྲ་མཛད་པ། དྲང་ངེས་ལེགས་བཤད་སྙིང་པོ་བཅས་དེ་དག་ཏུ་མ་འདུས་པའི་ལྟ་གྲུབ་ཀྱི་སྐོར་ཞིག་སྙན་བརྒྱུད་སྤྲུལ་པའི་གླེགས་བམ་དུ་ཡོད་པའི་འོས་བབ་མི་ཆེ་བ་དང། རྒྱུད་སྡེ་ལ་ཆ་བཞག་ཀྱང་རྣལ་འབྱོར་བླ་མེད་ཀྱི་རྒྱུད་དཔལ་གསང་བ་འདུས་པ། རྫོགས་རིམ་རིམ་ལྔ་གསལ་སྒྲོན་དང། དཔལ་གསང་བ་འདུས་པའི། རྫོགས་རིམ་རིམ་ལྔ་གདན་རྫོགས་ལ་སོགས་པ་རྫོགས་རིམ་གྱི་རིམ་པ་མང་དག་མཛད་པ། དེ་དག་ཏུ་མ་འདུས་པའི་གསང་བ་ཞིག་ཡོད་དོགས་མ་མཆིས་པ་དང། དེ་བཞིན་དུ། གསུང་འབུམ་གླེགས་བམ་དང་པོར་བཞུགས་པའི་འབྲེལ་ཡོད་བརྩམས་ཆོས་དཔེར་ན། བླ་མའི་རྣལ་འབྱོར་ཟབ་ཁྱད་ཅན། མཁས་གྲུབ་ཐམས་ཅད་མཁྱེན་པ་ལ། གཅིག་བརྒྱུད་ཀྱི་ཚུལ་དུ་གནང་བ་དང། བ་སོ་ཆོས་ཀྱི་རྒྱལ་མཚན་ལ་གཅིག་བརྒྱུད་ཀྱི་ཚུལ་དུ་གནང་བའི། བླ་མའི་རྣལ་འབྱོར་ལྟ་བུ། རྗེ་ཙོང་ཁ་པ་ཆེན་པོ་ནས་བརྒྱུད་པའི་བླ་མའི་རྣལ་འབྱོར་ཁྱབ་སྤེལ་གནང་མཁན་གཙོ་བོ་གཉིས་ཆ་ལ་དམིགས་ཀྱིས་བཀར་ནས་གནང་བ་ལས་ལྷག་པའི་བླ་མའི་རྣལ་འབྱོར་གྱི་གསང་བའི་གླེགས་བམ་ཞིག་ཡོད་པའི་འོས་བབ་མི་ཆེ་བའི་དབང་གིས ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་མཆོག་གིས་སྤྱི་དང་བྱེ་བྲག་གི་གནས་བབ་མང་པོ་ལ་གཞིགས་ནས་དེ་ལྟ་བུའི

རེད་ད་གཅིག་མ་ཚང་གཅིག་སྙན་བརྒྱུད་སྤྲུལ་པའི་གླེགས་བམ་གཅིག་ད་ཨེ་ཡོད་བསམ་དྲན་གྱི། ལྷག་དོན་རྗེ་རིན་པོ་ཆེ་གི་ད་གཅིག་རྫོགས་རིམ་རིམ་ལྔ་གསལ་སྒྲོན། དབུ་མ་དགོངས་པ་རབ་གསལ་ལྷག་མཐོང་ཆུང་ངུ་བྱས་ན་ལྟ་བའི་སྐོར་ལ་ཆ་བཞག་པ་ཡིན་ན། རྩ་འཇུག་རྣམ་བཤད་རྣམ་པ་གཉིས། ལྷག་མཐོང་ཆེ་ཆུང་གཉིས། དྲང་ངེས་ལེགས་བཤད་སྙིང་པོ། དེའི་ནང་ལ་མ་གསལ་གཅིག་སྙན་བརྒྱུད་སྤྲུལ་པའི་གླེགས་བམ་ནང་ལ་ཡོད་ཀྱི་མ་རེད་བསམ་དྲན་གྱི་ཡོད། ད་རྫོགས་རིམ་གྱི་ཟབ་གནད་ཅིག་བཤད་པ་ཡིན་ན། ད་ཨེ་ནི། རྫོགས་རིམ་རིམ་ལྔ་གསལ་སྒྲོན། རིམ་ལྔ་གདན་རྫོགས། ལཱུ་ཨི་པའི། རྫོགས་རིམ་རྣལ་འབྱོར་ཆེན་པོ། དེ་ག་ནང་བཞིན་གྱི་ཨེ་ནི་དྲིལ་བུ། དྲིལ་བུ་རིམ་ལྔའི་ནི་རྫོགས་རིམ་གྱི་ཁྲིད་ཡིག་དང། ཨོ་ད་དེ་ཚོའི་ནང་ལོགས་ལ་ཡང་མ་གསལ་ཅིག་གི། ཨེ་ནི་ད་རྫོགས་རིམ་གྱི་ཟབ་གནད་ཅིག་ཨེ་ནི་སྤྲུལ་པའི་གླེགས་བམ་ནང་ལ་ཟུར་དུ་ཅིག་ཡོད་ཀྱི་བསམ་དྲན་གྱི་མེད། ས་དེ་འདྲ་ཡིན་པ་ཡིན་དུས། ཡང་ང་རང་ཚོའི་ཀློག་ལ་ཡ།

ཟེར་ད་ཡིན་ན་ཡང་གང་འདྲ་ཡིན་ཡིན་མིན་གང་ཟག་ཁྱད་པར་ཅན་གཅིག་ལ་དེ་དག་པའི་སྣང་བ་ཐུན་མོང་མ་ཡིན་པ་ཞིག་ཤར་ཡོང་དུས་དེ་ལ་ཡང་ཁོ་ར་གཅིག་ཁོ་རང་ཁོ་རང་གིས་དཔེར་ཆ་བཞག་ན་གཅིག་ཁ་ཐུག་ལི་ཡ་གཅིག་ཐུགས་དོགས་བྱུང་བ་ཡིན་ན་གཅིག་ཐུགས་དོགས་སེལ་ཡག་གི། སློབ་ཡོན་བཏང་ཡག་གི། ཡིན་ན་ཨ་ཡ་འདྲ་བ་རྩོད་པའི་ཁ་ཐུག་ལི་ཡ་གང་ཟག་དེའི་མིང་ཟེར་དོགས་འཁོར་ལོ་ཟེར་གང་ཟག་དེའི་མིང་གང་ཟག་ཐོད་ལ་བབས་ཟེར་གཅིག་སེ་ཡག་ཅེས་བྱས་ལོ་ད་དེའི་སོར་འདྲི་བྱེད་ཕལ་ཆེར་ཡོད་སྲིད་ཡོད་སྲིད། སྐལ་ལྡན་གྱི་གདུལ་བྱ་ཁོ་རང་གིས་ཨ་ནི་ཡང་ཁ་ཐུག་ཁ་ཐུག་གཅིག་ར་བྷི་གིས།

གང་ཟག་ཁྱད་པར་བ་འགའ་ཞིག་ལ། དག་པའི་སྣང་བ་ཐུན་མོང་མ་ཡིན་པ་ཞིག་ཤར་ནས་ཡོང་བའི་སྐབས་སུ། ཐུགས་དོགས་སེལ་བྱེད་ལྟ་བུའི། བརྗེད་ཐོ་ཚིག་ཁ་ཤས་བྲིས་པ། དེ་འདྲ་ཡོད་སྲིད་པ་ཡང་ཡིན་ཏེ། མདོར་བསྡུས་ནས་ཚིག་གསུམ་བཤད་ན། རྗེ་བཙུན་ཙོང་ཁ་པ་ཆེན་པོའི་བསྟན་བཅོས་གཅིག་ལས་གཅིག་ལྷག་པ། ཇི་སྙེད་ཅིག་བཞུགས་པ་དེ་དག་ཏུ་མ་འདུས་པ་དང། དེ་དག་ལས་ལྷག་པའི། ཟབ་རྒྱས་ཀྱི་གནད་ལྷག་ལུས་བྱུང་བ་ཡོད་མི་སྲིད་པ་ཡིན་ཕྱིར། གདམས་པ་དང་མན་ངག་གི་གསེར་གྱི་བྱེ་མའི་ནང་དུ་གཞན་ཞིག་ལ། གསེར་འཚོལ་དུ་འགྲོ་འདུན་ལྟ་བུའི་གོ་ལོག་ལ་ཆས་ན་དབྱེ་བ་མེད་པའི་ཚུལ་ར་སྤྲོད་མཛད་ཡོད་པ་དེ་ཡིན། བླ་མ་མཆོད་པའི་ཆོ་ག་འདི་ཉིད་གང་ལ་བརྟེན་པའི་མདོ་དང་བསྟན་བཅོས་ཀྱི་ཁུངས་བརྗོད་པ་དང་འབྲེལ་ཏེ། བསྟན་བཅོས་ཀྱི་དགོས་སོགས་བསྟན་པ་དང། བསྟན་བཅོས་འདི་ཉིད་ཀྱི་བསྟན་དོན་གཙོ་བོའི་ནང་གི་གཙོ་བོ་དེ་ནི། བླ་མའི་རྣལ་འབྱོར་ཏེ་རང་ཉིད་ལ། ཐར་བ་དང། ཐར་བ་དང་ཐམས་ཅད་མཁྱེན་པའི་སར་བགྲོད་པའི་ས་མཁན་མཛད་ཕྱིར། སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་དང་རྒྱུད་སྡེ་ཀུན་ཏུ། གང་ཞིག་ལ་ཇི་ལྟར་ཞུགས་པའི་འགྲུལ་བཞུད་ཀྱི་ལམ་ཡིག་ལྟ་བུར་སྣང་བའི་ཆོས་ཚུལ་ཁག་མ་ནོར་མ་འཆོལ་བར་སྟོན་པར་མཛད་མཁན་གྱི་བླ་མ་དེ་ནི། འཁོར་བ་དང་ངན་སོང་གི་སྡུག་བསྔལ་ཡོད་ཚད་ལས་ཐར་བའི་ཐར་བ་འདོད་མཁན་གྱི་ཕུན་སུམ་ཚོགས་པ་ཐམས་ཅད་ཀྱི་གཞི་རྟེན་ཉག་གཅིག་ཡིན་པ་དང། ཚེ་འདི་དང་ཕྱི་མ་རྣམས་སུ་བདེ་དགེའི་ལེགས་ཚོགས་ཐམས་ཅད་ཀྱི་འབྱུང་གནས་ཉག་གཅིག་དང། མཆོག་དང་ཐུན་མོང་གི། དངོས་གྲུབ་རྣམ་པ་གཉིས། ཐོབ་དང་མི་ཐོབ་གང་ལ་རག་ལས་པའི་རྩ་བ་མཐར་ཐུག་ཆགས་ཀྱི་ཡོད་ཕྱིར་བསྟན་བཅོས་འདིར། མདོ་སྔགས་གཉིས་ཀྱི་ཉམས་ལེན་གྱི་གནད་མཐའ་དག་བསྡུས་ཏེ། སྐྱེས་བུ་སུ་ཞིག། ཁྱབ་བདག་རྡོ་རྗེ་འཆང་གི་གོ་འཕང་ལ། རེག་པར་བྱེད་པའི་བགྲོད་པ་ཉག་གཅིག་ཏུ་བསྟན་པ་སོགས། གལ་གནད་ཆེ་བའི་རང་བཞིན་བརྗོད་པ་དང་དཀྱུས་གཅིག་ཏུ་གཞུང་དངོས་གཞི་ལ་འཇུག་པ་ནི། མདོ་སྔགས་གཉིས་ཀྱིས་བསྡུས་པའི། སྐྱེས་བུ་ཆེན་པོའི་ཆོས་ལུགས་ཀྱི་བརྗོད་བྱ་དང། གདམས་པ་དང། མན་ངག་ཟབ་མོར་གྲགས་པ་ཡོད་ཚད་ཀྱི། སྲོག་དང་སྙིང་ལྟ་བུའི་གོང་ན་མེད་པའི་བསྟན་དོན་དེ་ནི། རང་ལ་མདོ་རྒྱུད་ཀྱི། ཆོས་ཟབ་མོ་བསྟན་ཏེ། ཐར་བའི་གྲོང་ཁྱེར་དུ་འཁྲིད་མཁན་གྱི། བླ་མ་དགེ་བའི་བཤེས་གཉེན་ཁོ་ན་ལ་རག་ལས་པ་དང། དོན་གྱི་གནད་འདི་ཉིད་ཤེས་པའི་སྒོ་ནས། བསམ་པ་དང། སྦྱོར་བ་གཉིས་ཀྱིས་ཚུལ་བཞིན་དུ་བསྟེན་ཏེ། བཀའ་བཞིན་སྒྲུབ་པའི་མཆོད་པ་ལ་བརྩོན་པ་དེ་ལས་ལྷག་པའི་ཆོས་བྱ་བ་ཞིག་དང། ཐར་པའི་ལམ་བྱ་བ་ཞིག་ལོགས་སུ་མེད་པའི་གནད་ཀྱིས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཀྱང། བྱང་ཆུབ་ལམ་རིམ་ཆེན་མོ་དང། ལམ་རིམ་ཉམས་མགུར་སོགས་སུ། ནན་ཏན་མཛད་པ་སོགས་མདོ་རྒྱུད་ཀྱི་གཞུང་དང། སྐྱེས་མཆོག་མང་པོས་གཞོན་ནུ་ཤུགས་ཆེ་གནང་འདུག་པ་དེའི་ཐོག་ནས་དེང་དུས་བླ་མ་གང་ཞིག་ལ། ཆེད་འབྲེལ་ཞུ་ཆོག་ཆོག་དང་སྐུར་པ་བཏབ་ཆོག་ཆོག། བོད་བརྒྱུད་ནང་པའི་སྤྱི་ཚོགས་སུ། བཤད་སྟངས་དེ་ཁྱབ་བརྡལ་དུ་འགྲོ་བཞིན་པའི་ཁེ་ཉེན་ཤེས་རྟོགས་མཛད་ཐབས་གནང་བ་དེ་ནི། དེ་རིང་གི་ཚན་པ་འདིའི་ནང་གི་ལས་དོན་གཙོ་བོ་དེ་ཡིན།

ངོ་བོ་ཆེ་ནས་དང་མདོ་རྒྱུད་དམ་པའི་མན་ངག་པད་ཚལ་ལས། དང་མདོ་རྒྱུད་དང་མདོ་རྒྱུད་ཁུངས་དག་ཨེ་ནས་དམ་པའི་མན་ངག་གི། ནས་མ་རྒྱུད་ལུགས་ཀྱི་དེ་དག་མདོར་བསྡུས་ལ་འདི་འདྲ་ཞུས་ནས་དང་དེ་གི། ཆོས་ཀྱི་ཆེ་བ་དང་ཨེ་ནས། ཆོས་ཁུངས་བཙུན་པའི། དང་ཁུངས་བཙུན་པ་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་ས་དེ་དེ་དང། མདོར་བསྡུས་འདི་བཞིན་འདྲ། དང་མདོར་ན་ཆོས་ཁུངས་བཙུན་པར་བསྟན་པའི་ཆེད་དུ། གདམས་པའི་བརྒྱུད་པའི་ཆེ་བ། དེ་ཡང་འདི་ཞུ་བར་བཤད། ཆོས་ལ་ཡིད་ཆེས་བསྐྱེད་པའི་ཕྱིར། གདམས་པའི་ཆེ་བ། དེ་ཡང་དེ་སྐད་ཞུ་ཚར་དང་འདི་བཞིན་བཤད། དང་དེ་ནས། གསུམ་པ། ཁྱད་ཆོས་གཉིས་ལྡན་གྱི་གདམས་པ་བྱེད་རྩོལ་ཉམས་སུ་བླང་ཚུལ་བཤད་པ། ཉམས་སུ་བླང་ཚུལ་བཤད་པ་དེ་ལ་ཡང། དེ་ཡང་ཐར་འདོད་རྣམས་ཀྱི་ཕུན་སུམ་ཚོགས་པ་ཐམས་ཅད་ཀྱི་གཞི་རྟེན། ལེགས་ཚོགས་མ་ལུས་པའི་འབྱུང་གནས། མཆོག་དང་ཐུན་མོང་གི་དངོས་གྲུབ་མཐའ་ཡས་པ་ཀུན་གྱི་རྩ་བ་ཐེག་པ་མཆོག་གི་རྣལ་འབྱོར་པ་རྣམས་ཀྱིས་ཉམས་སུ་བླང་བར་བྱ་བའི་མན་ངག་མཐའ་དག་གི་གནད་བསྡུས་པ་ནི། རང་ལ་ལམ་ཕྱིན་ཅི་མ་ལོག་པར་སྟོན་པའི་དགེ་བའི་བཤེས་གཉེན་ཚུལ་བཞིན་དུ་བསྟེན་པ་ལ་རག་ལས་པ་ཡིན་ཏེ་བེའུ་བུམ་སྔོན་པོ་ལས། མན་ངག་ཐམས་ཅད་བསྡུས་པའི་མགོ་ནི་བཤེས་གཉེན་དམ་པ་མི་བཏང་བ་ཡིན་དེ་ལས་དད་དང་བྱང་ཆུབ་སེམས་སོགས་ཀུན་འབྱུང་ཡོན་ཏན་ཀུན་གྱི་རྟེན་ཡིན་ཅེས་གསུངས་ཤིང། རྗེ་ཐམས་ཅད་མཁྱེན་པས་ཀྱང་དེ་ནས་འདི་ཕྱིའི་ལེགས་ཚོགས་ཇི་སྙེད་པའི་རྟེན་འབྲེལ་ལེགས་པར་འགྲིག་པའི་རྩ་བ་ནི་ལམ་སྟོན་བཤེས་གཉེན་དམ་པ་འབད་པ་ཡིས་བསམ་དང་སྦྱོར་བས་ཚུལ་བཞིན་བསྟེན་པ་རུ། མཐོང་ནས་སྲོག་གི་ཕྱིར་ཡང་མི་གཏོང་བར་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བྱེད་རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བྱས། ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་ཞེས་དང་འཇིག་རྟེན་འཇིག་རྟེན་འདས་པའི་དགེ་ལེགས་ཀྱི་ཡོན་ཏན་ཀུན་གྱི་རྩ་བ་དྲིན་ཅན་རྗེ་ཞེས་གསུངས་ཤིང། བླ་མ་ལྔ་བཅུ་པ་ལས་ཀྱང་དངོས་གྲུབ་སློབ་དཔོན་རྗེས་འབྲང་ཞེས་རྡོ་རྗེ་འཛིན་པ་ཉིད་གསུངས་པར་ཤེས་ནས་དངོས་པོ་ཐམས་ཅད་ཀྱིས་བླ་མ་ཡོངས་སུ་མཉེས་པར་བྱ་ཞེས་དང། ཡོན་ཏན་རིན་པོ་ཆེ་སྡུད་པ་ལས་ཀྱང་སློབ་མ་བཟང་པོ་བླ་མར་གུས་ལྡན་དེ་དག་གིས་བླ་མ་མཁས་པ་རྣམས་ལ་རྟག་ཏུ་བསྟེན་པར་བྱ་ཅི་ཕྱིར་ཞེ་ན་མཁས་པའི་ཡོན་ཏན་དེ་ལས་འབྱུང། དེ་དག་ཤེས་རབ་ཕ་རོལ་ཕྱིན་པ་རྗེས་སུ་སྟོན། སངས་རྒྱས་ཆོས་རྣམས་དགེ་བའི་བཤེས་ལ་བརྟེན་ཏོ་ཞེས། ཡོན་ཏན་ཀུན་གྱི་མཆོག་མངའ་རྒྱལ་བས་རྒྱལ་བ་དེ་སྐད་གསུངས་ཞེས་གསུངས་པའི་ཕྱིར་གསུངས་ཏེ། ད་ལུང་འདིའི་རེ་མ་ད་མདོ་དང། ཨ་ནི་བསྟན་བཅོས་ཀྱི་ཨོ་ཨ་ཁུངས་འདིའི་རེ་མར་དྲངས་ནས། ད་ཐར་པར་འདོད་པ་རྣམས་ཀྱི། ཕུན་ཚོགས་ཐམས་ཅད་ཀྱི་གཞི་རྟེན། ང་ཚོ་པའི་རགས་པའི་ཨ་ནི་འཕྲལ་དང་ཡུན་གྱི་པའི་ལེགས་ཚོགས་མ་ལུས་པའི་འབྱུང་གནས། མཆོག་དང་ཐུན་མོང་གི་དངོས་གྲུབ་མཐའ་ཡས་པ། ཨ་ནི། ཐོབ་དང་མ་ཐོབ་དང། འོ་དེ་ནས་འདོད་པའི་དང། འོ་གང་དག་ཅིག། འོ་གཞུང་ནས་པའི་བཤད་པ་ནང་བཞིན་གྱི་པའི་ཕན་ཡོན་པའི་དྲི་མ་བྱེད་རིགས་ཀྱི་ཡོང་དང་མི་ཡོང་སེལ་བྱ་སྟེ་ཐམས་ཅད་ལ་ལ་རྩ་བ་རུ་སྟེ། བླ་མ་མཚན་ཉིད་ཚང་བ་ཅིག། ད་བཙལ་ནས་ཨེ་ནས་འོ་བླ་མ་དེ་ལ་ཡང། ཨེ་ནས་པའི་སྙིང་ཁོང་རུས་པའི་གཏིང་ནས་པའི་དག་ཅིག། ཨེ་ནས་པའི་བློ་གཏད་ཡིད་ཆེས་བྱས་ནས། གང་དག་པའི་སངས་རྒྱས་ཐམས་ཅད་འདུས་པའི་བདག་ཉིད་དུ་ཨེ་ནས་བལྟ་ཐུབ་པ་ཅིག་དགོས་རྒྱུ་རེད་གསུངས་པ་ཡིན་པ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལགས།